པའི་གི་ཐ་དད་པའི་གི་གཟུགས་ཅིག་གྲུབ་དགོས་རེད་དེ་གྲུབ་སོང་ན་མེ་ལོང་གི་ཡི་གོ་ས་དེ་རང་ལ་དེ་ལས་ཐ་དད་པའི་གཟུགས་ཅིག་གྲུབ་འགྲོ་དེ་ལྟ་ན་མེ་ལོང་གི་འདི་དེ་ཚོ་བྲི་དེ་ཐོགས་བཅས་མ་ཡིན་པ་ཐལ་བ་ཞིག་ཡོང་གི་འདུག་ཟེར་ནས་གྱིས་བཀག་ཚར་རེད་ད་མེ་ལོང་ནང་གི་གཟུགས་བརྙན་དེ་མེ་ལོང་ནང་གི་མེ་ལོང་ཁོ་རང་གི་རྣམ་པ་ཅན་དུ་གྲུབ་ཀྱི་རེད་རེད་བ།

ཨོ་དེ་རེད་དེ་ཡིན་འདི་ལ་བྱས་ཙང་ད་མཐའ་རྒྱན་འགོག་པའི་རིགས་པ་ཟེར་ན་ད་མེ་ལོང་ནང་གི་གཟུགས་བརྙན་གྱི་གཟུགས་ཅིག་ཡོད་ན་ཡང་ན་མེ་ལོང་དང་ངོ་བོ་གཅིག་ཏུ་གྲུབ་པ་ཞིག་ཡོད་ཀྱི་རེད་ཡང་མིན་ན་ངོ་བོ་ཐ་དད་དུ་གྲུབ་པ་ཞིག་ཡོད་ཀྱི་རེད་ངོ་བོ་ཐ་དད་དུ་གྲུབ་ན་རྫས་ཐ་དད་ཡིན་གི་རྫས་ཐ་དད་ཡིན་ན་རང་ལས་རྫས་ཐ་དད་པའི་གཟུགས་ཆོག་རེད་ངོ་བོ་གཅིག་རེད་གསུངས་ན་ད་མེ་ལོང་དང་ད་དེའི་ནང་གི་གཟུགས་བརྙན་གཉིས་དེ་གཅིག་ཏུ་གྲུབ་འགྲོ་རེད་བྱེ་བྲག་སྨྲ་བའི་ལུགས་ལ་ངོ་བོ་གཅིག་དང་རྫས་གཅིག་ཟེར་ན་དེ་འདྲའི་དགོས་པའི་གི་གཅིག་ཏུ་གྲུབ་གཅིག་ཏུ་གྲུབ་པ་ཞིག་ལ་ཨོ་དེ་འདྲའི་ཞིག་མ་གཏོགས་ཕ་ཞེས་འཇོག་གི་མི་འདུག་བ་དེ་ཡིན་འདི་ལ་བྱས་ཙང་མེ་ལོང་ལས་ད་མེ་ལོང་ལས།

ཁྱབ་པ་འཁྲུལ་པའི་དཔེ་དེ་མ་རེད། དེ་ཙམ་མ་ངེས་པ་ཉིད་མ་ཡིན་ནོ་ཟེར་ཡེ་སོད་དེ་ལྟ་བུ་གཙོ་བོ་ཁྱབ་པ་འཁྲུལ་པའི་གི་དཔེ། ཁྱབ་པ་མ་ངེས་པའི་གི་དཔེ་བ་དེ་མ་ཡིན་ནོ་ཟེར་ནས་ཞེས་བསྟན་པ་ཡིན་ནོ་ཟེར་ཡ་དེ་བྱས། སྐྱེ་སྲིད་བར་སྲིད་གཅིག་པུ་ལས་སྐྱེ་བ་ཞེས་བྱ་བ་ནི་གཙོ་བོའི་རྒྱུ་ཡི་དབང་དུ་མཛད་པ་ཡིན་ཏེ་མངལ་ནས་སྐྱེ་བ་དག།

གསུངས་ཤོག་རེད་དེ་འདྲའི་རྩ་དེའི་གི་དེ་ལ་བརྟེན་ནས་བར་སྲིད་ཡོད་པ་གྲུབ་ཀྱི་འདུག་ཟེར་ཡ་བ་ད་དེ་རེད། ད་དེ་ལ་ཡོད་དེ་ཡང་དེ་ལ་ཁ་ཅིག་གིས་མདོ་དེ་ཨ་ནི་མི་འདོན་ནོ་ཞེ་ན་ཟེར་བ་དེ་རེད་ད། སྲིད་པ་བར་མ་དོ་ཟེར་ཡ་གི་མདོ་དེ་དེ་ནང་བཞིན་ད་ད་ལྟ་གོང་དུ་བཀོད་པ་ནང་བཞིན་དེ་འདྲའི་མི་འདོན་ཟེར་ལ་ཡོད་གི་རེད་བ། གལ་ཏེ་མདོ་དེ་མི་འདོན་ནོ་ཞེ་ན་ད་འོ་ན་མངལ་དུ་འཇུག་པའི་མདོ་ལ་སོགས་པ་ལས་ཟེར་ནས་ད་དེ་སྒྲུབ་བྱེད་ཀྱི་ལུང་གཉིས་པ་དེ་རེད།

ལྷ་ཡི། ག་རེ་རེད་བ་དེ། ག་ས་བར་སྲིད་དེ་ལ་ནི་གཉིས་བཤད་སོ། ག་རེ་ཟེར་བ་དེ། དྲི་ཟ་ན་དེ་བར་སྲིད་དང་ལྷ་ཡི་རོལ་མོ་བྱེད་པ། དེ་ད་ལྷ་ཡི་རོལ་མོ་བྱེད་པ་དེ་འདྲའི་ལ་ཡོངས་སུ་དུ་དྲི་ཟ་ཟེར་ཡ་དེ་གོ་ཆོག་གི་འདུག་བ། དེའི།

དགའ་བོ། དྲི་ཟ་ཞེས་བྱ་བ་དེ་ནི་སྲིད་པ་བར་མའི་གི་སེམས་ཅན་གྱི་ཚིག་བླ་དྭགས་ཡིན་ནོ་ཞེས་གསུངས་པའི་ཕྱིར་རོ། དེ་ལས་ད། དགའ་བོ། ད་ཀྲོ་ནད་དེ་གི་དགའ་བོ། དྲི་ཟ་ཟེར་ཡ་དེ་སྲིད་པ་བར་མའི་གི་དེ་ནི་སེམས་ཅན་ཞིག་རེད་ད་ཟེར་ནས་འོ་ད་དེའི་རྗེས་དེ་ལ་བྱས་ཙང་དྲི་ཟ་ཟེར་ཡ་དེ་ཁོ་སྲིད་པ་བར་མ། ད་བར་སྲིད་པ་ཡིན་པ་ཞིག་འོ་ད་དེ་འདྲའི་བཟོ་ནས་ལུང་གི་ཚིག་ནང་ལ་དེ་གསལ་པོ་གསུངས་བཞག་འདུག་ཟེར་ཡ་དེ་གི་ད། ག་རེ་ཟེར་གི་རེད།

ལྕགས་ཀྱི་ཚ་ཚ་གནམ་དུ་ཡར་ནས་ས་ལ་མ་ལྷུང་བ་ཉིད་དུ་འཆི་བར་འགྱུར་བ་ལྟ་བུའི་དཔེ་གསུམ་གྱིས་མཚོན་ནས་བར་མ་དོར་མྱ་ངན་ལས་འདའ་བ་ལ་མྱུར་བ་དང་མྱུར་བ་མ་ཡིན་པ་དང་ཡུན་རིང་པོ་ཞིག་ནས་ཡོངས་སུ་མྱ་ངན་ལས་འདའ་བ་གསུམ་དུ་ཕྱེ་ནས་སྐྱེས་ནས་མྱ་ངན་ལས་འདའ་བ་ལ་སོགས་པ་བཞི་སྟེ་སྐྱེས་བུ་དམ་པའི་འགྲོ་བ་བདུན་དུ་གསུངས་པའི་ཕྱིར་ཡང་གྲུབ་སྟེ། འཁོར་བར་མ་དོར་མྱུར་བ་ལ་སོགས་པ་ནི་སྐྱེས་ནས་མྱ་ངན་ལས་འདའ་བ་ལ་སོགས་པ་ཡིན་པའི་ཕྱིར་རོ་ཟེར་ནས་འོ་ད་དེ་རེད་ད་ང་ཚོ།

ཤེད་པོ་སྟོང་པའི་འགྲོ་བ་འདི་ཡིན་ཟེར་ནས་འོ་ད་དེ་ཤེས་ཀྱི་འདུག་འོ་ད་དེ་ཤེས་ཡོད་དུས་ནས་བྱས་ཙང་ད་དེའི་ནང་ལོགས་ལ་བར་འདའ་བ་དེ་ལ་ཨ་ནི་ཁོ། མྱུར་བར་འདའ་བ་མྱུར་བ་མ་ཡིན་པར་འདའ་བ་དུས་རིང་མོ་ཞིག་ནས་འདའ་བ་ཟེར་ནས་དེ་འདྲའི་གསུམ་གསུངས་ཡོང་དུས་ལ་བྱས་ཙང་ད་དེའི་གི་ག་རེ་འདྲ་ཡོང་གི་རེད་ཟེར་ན་དེ་ནི་བར་དོའི་གི་རྟེན་དེ་རང་ལ་དགྲ་བཅོམ་པའི་འབྲས་བུ་མངོན་དུ་བྱས་པ་དེ་ལ་ཨ་ནི་དེ་འདྲའི་གི། མྱུར་བར་འདའ་བ་ལ་སོགས་པ་དེ་འདྲའི་གི་ད་བར་འདའ་བ་དེ་ལ་གསུམ་གསུང་གི་རེད་དེ་འདྲའི་ཡིན་ཙང་དེ་འདྲའི་གི་བར་དོའི་རྟེན་ལ་དགྲ་བཅོམ་པའི་འབྲས་བུ་མངོན་དུ་བྱས་པ་འཇིག་པའི་བར་དོ་བར་འདའ་བ་དེ་ད་དེ།